ཐེག་ཆེན་བསྟན་པ་དོན་མེད་མ་ཡིན་ཏེ་ས་དང་ཕ་རོལ་ཏུ་ཕྱིན་པ་ལ་སོགས་པ་དེ་འདྲིས་ཀྱི་དཔལ་དེ་ཉམས་ལེན་མང་པོ་ཞེ་པོ་ཅིག་ཡོད་པའི་ཕྱིར་ཟེར་ནས་ལན་ཅིག་བསྐྱོན་པ་རེད་མ་རེད། དེ་ནང་བཞིན་ཆེ་ན་ཡག་གི། རྩ་བ་ཤེས་རབ་དེ་ནི་ཐེག་ཆེན་གྱི་ཐུན་མོང་བའི་བསྟན་བཅོས་མ་རེད་ཅིག། ཐེག་པ་ཐུན་མོང་བའི་བསྟན་བཅོས་རེད་ཅིག་ཐེག་ཆེན་ཐུན་མོང་མ་ཡིན་པའི་བསྟན་བཅོས་རེག་གི་མི་འདུག་ཟེར་དེ་ལ་རང་ལུགས་ཀྱིས། དེ་ལ་རྒྱལ་སྲས་ཀྱི་སྤྱོད་པ་ཕར་ཕྱིན་དྲུག་དང། དེ་ནི་རྒྱ་ཆེ་བའི་ལམ་གྱི་རིམ་པ་ལ་སོགས་པ

ཨོ་ཧོ་ཧོ་ཧོ། གཞན་དག་མི་འདུག་བ། དེ་ཟེར་ན་ཕ་ཡུལ་པ་ན་བཀའ་ཡུལ་འདི་མེད་གཞན་དག་ཟུར་བ། ད་དེ་ལབ་དགོས་མི་འདུག་བ། མི་དེ་ཁོ་རང་རང་མ་མེད་བྱེད་ཀ་བ། གཞན་དག་རྒྱ་ཆེ་བའི་ལམ། ཨ་ལི་ཁ་ཁ་དེ་དང། རྒྱ་ཆེ་བའི་ལམ་གཞན། འཕགས་པའི་མན་ངག་གིས་ཁ་བསྐངས་ན་ཤིན་ཏུ་ལེགས་པས་ཟེར་དེ་ལ་གོ་རྒྱུ་ཐོས་པ་ཡོད་རེད་ཨ་མ་རེད། རྒྱ་ཆེ་བའི་ལམ་གྱི་རིམ་པ་འཕགས་པའི།

དེའི་ཕྱིར། བདག་འདི་ནི་རང་གི་སྟོབས་ཀྱིས་འདུག་ཅེས་དཔེར་ན་རྒྱལ་པོའི་ཐུགས་སྲས་ས་བཅུ་པའི་མདོ་ཞེས་པ་དེ་ལྟར་བདག་བཏུལ་ལ་དེའི་དྲུང་ལུང་དེ་དྲངས་ང་བྱས། འོ་འདི་ས་བཅུ་པའི་མདོ་ཀྱེ་རྒྱལ་བའི་སྲས་དག་གིས་ཟེར་འདི་ག་རེ་དོན་དག་དྲངས་ཀྱི་ར་འདི།

ནམ་དེ་ནར་སོན་པར་གྱུར་པ་དེའི་ཚེ་ན་རང་གི་བློའི་སྟོབས་བསྐྱེད་པས་ཀྱང་བློན་པོའི་བྱ་བ་ཐམས་ཅད་ལས་འདས་ཤིན་ཏུ་འདས་པ་ཡིན་ཏེ་ཟེར་བ་འདི་བཤད་བསྡད་མ་རེད། ས་དང་པོ་བ་དེ་ས་དང་པོ་བ་དེས་ས་བདུན་པ་རིང་དུ་སོང་བ་ཐོབ་པ་དེའི་ཚེ་ན་ཨ་ནི་འོ་ཉན་རང་བློ་ཡི་སྒོ་ནས་ཀྱང་ཨ་ནི་ཟིལ་གྱིས་ནོན་རྒྱུ་རེད་ཟེར་ནས་འོ་དེ་བཤད་བསྡད་པ། འདི་བློ་ཡི་སྒོ་ནས་ཟིལ་གྱིས་ནོན་པ་ཡིན་པའི་རྒྱུ་མཚན་ཙམ་ལ་བཤད་པར་གཙོ་ག་རེ་ད་དེ་གཙོ་བོ་དེ་ག་རེ་དོན་དག་ལ་འདི་ལུང་དེ་དྲངས་དགོས་ཏེ་གཙོ་བོ་ག་རེ་དོན་དག་ལ་དྲངས་ཨ་རེ།

སློབ་དཔོན་ལེགས་ལྡན་འབྱེད་འགོག་ཡའི་དོན་དག་ལ་མདོ་དེ་དྲངས་གནང་ག་ཡིན་པ་དག་ང་ཚོས་ཡིད་ཆེས་གནང་ལ་ཅི་ལྟར་དེ་ལྟར་འདིའི་ཁ་ཐུག་ལ་བྱས་ལྟོས་དང་ཨ་ནི་ག་རེའི་བཀའ་ལ་ཡིན་ན། གཉིས་ཀ་ཡིན་འདྲ་བའི་བཟོ་རོ། འདུག་ཟེར་དུ་ཨ་ལི་དེ་ལྟར་ཁོས་གནང་ལ། ས་འདིར་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ནུས་ན། བློ་ཡི་སྒོ་ནས་ཟིལ་གྱིས་གནོན་ནུས་པ་དེ་ག་དུས་བྱས་ན་ཡོད་རེད་ཟེར་ནས་སྐད་ཆ་དྲིས་ན། གནོན་པ་ཡིན་ཞེ་ན། འོ་བློའམ། དེ་ནི། སྟོང་ཉིད། བཞི། ཁྱད་པར་ཅན་གྱི་སྒོ་ནས་ས་བདུན་པ་རིང་དུ་སོང་བ་ཐོབ་པ་དེས་བྱས་ན་གནོན་ནུས་པ་ཡིན་ཏེ་འདིའི་རྒྱུ་མཚན་ལ་དྲངས་འདུག་བ། རེད་བ། དེ་འདྲ་དེ་འགྲོ་གི་དོན་ཡིན་ན་གཙོ་བོ་ར་དེ་དེ་འདྲ་དེ་ག་རེ་འགོ། འོ་དེ་འདྲ་དེ་སློབ་དཔོན་ལེགས་ལྡན་འབྱེད་འགོག་ཡག་ལ་དྲངས་པ་ཡིན་པ་ཡིན་པ་འདྲ་ན་ཡིན་རྒྱུ་ཡིན་རྒྱུ་དེ་འོ་འདུག་བྱས་ཡང་ད་དོན་དག་ལ་དེ་འདྲ་གང་བྱེད་འདིས་བློ་ཡི་སྒོ་ནས་ས་བདུན་པ་ཐོབ་པ་མ་ཐོབ་པ་དོ་ལ་བློ་ཡི་སྒོ་ནས་ཟིལ་གནོན་ཐུབ་ཀྱི་མ་རེད་ཅེས་འདུག་བྱས། སེམས་ཀྱིས་འདུག་བྱས་ད་འདི་ནི་མ་དེ་རེད་ད། བློ་ཡིས་བློན་པོའི་བྱ་བ་ཐམས་ཅད་ལས་ཤིན་ཏུ་འདས་པ་ཡིན་ཏེ་ཞེས་ཀྱེ་རྒྱལ་སྲས་བྱང་ཆུབ་སེམས་དཔའ་དེ་ཡང་སེམས་བསྐྱེད་མ་ཐག་ཏུ་ལྷག་པའི་བསམ་པའི་ཆེ་བ་ཉིད་ཀྱིས་འོ་ད་འདི

ལྷག་བསམ་དག་པའི་སེམས་བསྐྱེད་མ་ཐག་ཏུ་ཟེར་བ་ཐུགས་སྲོག་འདི་ཉིད་ཉིད་ལ་གོ་རྒྱུ་ཞིག་ཏུ་གསུངས་དགོས་བར་སེམས་བསྐྱེད་མ་ཐག་ཏུ་ཟེར་དེ་དང་ད་ཡ་གི་སེམས་བསྐྱེད་ནས་རིང་པོར་མ་ལོན་པར་གོ་དགོས་ཉིད་ཉིད་ལ་ཁྱད་པར་དུ་ད་ཡིག་ཆ་འདིའི་ཛམ་ཏིང་ཐེང་གི་བར་བ། དོན་དམ་པའི་སེམས་བསྐྱེད་མ་ཐག་ལྷག་བསམ་ཡ་གི་སེམས་བསྐྱེད་ནས་རིང་པོར་མ་ལོན་པ་ཞེས་པའི་གནས་སྐབས་དེ་ལ་ངོ། ཧོ། སེམས་བསྐྱེད་ནི་གཏན་ཚིགས་བཞིན་པའི་སོར་བཞི་ད་དེའི་སེམས་བསྐྱེད་དེ་དོན་དམ་སེམས་བསྐྱེད་ལ་བྱ་བ་དེ་ནི་རིང་པོར་མ་ལོན་པ་གསུངས་པ་རྒྱུ་མཚན་གྱིས

རེད་བ། གང་བྱས་སངས་རྒྱས་སྐད་ཆ་མ་ཤོད་ཟིག་དོ་ཡ་ཁེ། རེད་བ། དེ་ཉིད་རྟོགས་འབྲིང་ཐུབ་དབང་སྐྱེས་ཟེར་ན་ཡག་འདུག་མ་གཏོགས་སངས་རྒྱས་འབྲིང་ཟེར་ན། ཚིག་དེ་འདི་བར་ཟེར་ན་སངས་རྒྱས་ཆུང་ཆུང་ཞིག་ཡོད་གོ་ཆིག་རེད་བཏང་ང་ར་བ། ད་དེ་ཉིད་རྟོགས་འབྲིང་ཐུབ་དབང་སྐྱེས་ཟེར་ན་དེ་ཁོ་ན་ཉིད་རྟོགས་མཁན་གྱི་བློ་དེ་གང་ཟག་དེ་ལ་ཆུང་ངུ་དང་འབྲིང་དང་ཆེན་པོ་གསུམ་ཡོད། བྱས་ད་དེ་ཏག་ཏག་བསྡད་ཀྱི་འདུག་སོང་ཨོ་དེ་ས་རང་སངས་རྒྱས་མེད་རེད་ད།

འོ་ཐུགས་ཆེ་ཡ། འོ་ཉན་ཐོས་དང་རང་སངས་རྒྱས། ད་དེ་ནས་རང་སངས་རྒྱས་རྒྱག་ཚད་དོན་ལྟར་ཡ། རང་གི་བྱ་བ་ཐམས་ཅད་ལས་ཤིན་ཏུ་འདས་པ་ཡིན་ནོ་ཞེས་གསུངས་པའི་ཕྱིར་རོ། འོ་ན་ས་བདུན་པ་འདིར་བློའི་སྒོ་ནས། ཟིལ་གྱིས་གནོན་པའི་རྒྱུ་མཚན་ཇི་ལྟ་བུ་ཞེ་ན། དེ་ལ་གཞན་ལུགས་དགག་པ་དང་རང་ལུགས་བཞག་པ། ད་དུ་བབ། ད་འདིའི་ཁར་དུ་ལ་རིང་སོང་ཡིན་ན་ཟིན་དུ་བ་དབུ་མ་རིང་སོང་རིང་སོང་ཡིན་ན་ཟིན་དུ་བ། ད་འདིའི་ཁར་ཟེར་ན། འོ། འགྲེལ་པ་མཛད་པས།

གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་ཟད་དེ་བྱས་ན་གཅིག་པ་གཅིག་རྐྱང་ཡིན་པའི་ཕྱིར། མེད་པ་རེ་འདྲ་ཡིན་པའི་ཕྱིར། རེད་བ། གཉིས་སྣང་འཁྲུལ་པའི་ཤེས་སྒྲིབ་ལ་བག་ཆགས་དང་བྱེད་བག་ཆགས་ལ་ཤེས་སྒྲིབ་ཏུ་བྱས་པའི་ཤེས་སྒྲིབ་དེ། ས་དྲུག་པ་མན་ཆད་དུ་སྤོང་བ་མེད་ཀྱང་འདི་ལྟར་ས་དྲུག་པ་མན་ཆད་དུ་ཤེས་སྒྲིབ་སྤོང་བའི་ནུས་པ་ཡོད་བདུན་པ་ལ་ཡོད་ཟེར་དེའི་ཤེས་སྒྲིབ་དེ། གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་ཏུ་བྱས་པའི་ཤེས་སྒྲིབ་དེ། ང་ཁོ་བསམ་གྱི་རེད་ད་ཁོ་དགེ་ལེགས་ཚུལ་ཁྲིམས་ངོ། ཁོ་ལྟ་ཉན་མི་འདུག་འདི་ག་ཁོ་དངོས་གནས་རང་རེད་འདྲི་གི་འདུག།

ཉོན་སྒྲིབ་དེས་ན་ཉོན་སྒྲིབ་མ་སྤངས་བར་དུ། འཇུག་པའི་ཊིཀ་ཆེན་ནང་ལ་ཉོན་སྒྲིབ་མ་སྤངས་བར་དུ་ཤེས་སྒྲིབ་སྤོང་བའི་འགོ་མི་རྩོམ་པས་ཤེས་སྒྲིབ་ནི་དག་པ་ས་གསུམ་གྱི་གནས་སྐབས་སུ་སྤོང་ངོ་ཞེས་པ་སྟེ། གཉིས་སྣང་འཁྲུལ་པའི་བག་ཆགས་ལ་བྱས་པའི་ཤེས་སྒྲིབ་སྟེ་ཤེས་སྒྲིབ་དག་པ་ས་གསུམ་གྱི་གནས་སྐབས་མ་གཏོགས་སྤོང་འགོ་མི་རྩོམ་གསུངས་པ་རེད་བ། དེ་བྱེད་ཡོང་དུས་ཙང་དེའི་ཤེས་སྒྲིབ་ལ་བྱེད་ན་གནས་ས་ཐུག་དྲུག་པ་ནའང་མེད་བདུན་པ་ནའང་མེད་རེད་བ། རང་གི་ངོས་ཀྱི་ཤེས་སྒྲིབ་ཟེར་ན་ང་ཚོ་ག་རེ་རེད་ཟེར་ན་ཡ་གི་ཁས་ལེན་གྱི་རེད་བ། དགྲ་བཅོམ་རྟོགས་པ་སྔོན་སོང་ལ་བར་ཆད་མེད་མཐོང་ལམ་ནས་བརྩིས་པའི་རྒྱུན་མཐའ་བར་ཆད་ཀྱི་ས་བརྒྱད་པ་བར་དུ་ལ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་རྣམ་གཞག་བྱེད་ཟེར་མཁན་དེ་རེད་དེ་རེད་བ། དོན་དག་འགའ་ཞིག་གཅིག་གིས་དགྲ་བཅོམ་རྟོགས་པ་སྔོན་སོང་ལ་ནི་འོ་ས་དང་པོ་ནས་བདུན་པའི་བར་དུ་ལ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་རྣམ་གཞག་མི་བྱེད་གསུང་མཁན་ཞིག་ཡོད། མི་བྱེད་གསུང་བ་ནི་ག་རེ་ཟེར་ན་ཉོན་སྒྲིབ་ལ་ནི་དེ་བར་ཆད་མེད་ལམ་རྣམ་གྲོལ་ལམ་སྐད་ཆ་ཤོད་ཡ་མ་རེད་མེད་དེ་ཉོན་སྒྲིབ་སྤངས་ཚར་བའི་ཕྱིར་དགྲ་བཅོམ་པ་ཡིན་པའི་ཕྱིར། ཤེས་སྒྲིབ་ནི་ཡ་གི་ས་དང་ས་བརྒྱད་པ་ནས་མ་གཏོགས་འགོ་ཚུགས་ཀྱི་མི་འདུག་ཟེར་དུས་ས་བར་ཆད་མེད་ལམ་རྣམ་གྲོལ་ལམ་གྱི་སྐད་ཆ་ཤོད་མི་སྲིད་ང་ཚོ་ཡོའ་རེད་གསུང་གོ་ཨ་རོ་ཨོ་ན་མ་གིས་ཤེས་སྒྲིབ་ལ་དེ་འདྲ་ཐིང་ལུང་དྲང་ཡས་དེ་རེད་འཇུག་གི་འདུག་ཟེར་ན་ཨོ་དེ་གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་བྱས་པའི་ཤེས་སྒྲིབ་དེ་ས་བརྒྱད་པ་ནས་སྤོང་འགོ་རྩོམ་ཉོན་སྒྲིབ་མ་སྤངས་བར་དུ་ལ་དེ་སྤོང་འགོ་མི་རྩོམ་པ་རེད་ཞེས་ལུང་དེའི་དོན་དེ་དེའི་བར་ཆད་ད་ག་རང་ཡིན་པ་རེད། འཇུག་པའི་ཊིཀ་ཆེན་བརྟག་དེ་ན་ཁོ་རང་རང་གི་རྟགས་དེ་ལ་བྱེད་ཡོང་དུས་ཙང་དེས་ན། བར་རེ་ཤེས་སྒྲིབ་ནི་དག་པ་ས་གསུམ་གྱི་གནས་སུ་སྤོང་ངོ་ཞེས་པའི་ཤེས་སྒྲིབ་དེ་གཉིས་སྣང་འཁྲུལ་བག་ཆགས་བྱས་པའི་ཤེས་སྒྲིབ་ཁོ་རང་རང་གསུངས་བཞག་རྟགས་དེ་བ་རང་ཁོ་རང་རང་ཡིན་དེ་སྐོར་ཏག་ཏག་ཡོང་དགོས་ས་རེད། འོ་དེ་དེ་ཡིན་དུས་ཙང་རང་གི་ད་ད་ལྟ་རང་ལུགས་ལ་ག་རེ་གསུངས་ཡོད་རེད་ཟེར་ན། དགྲ་བཅོམ་རྟོགས་པ་སྔོན་སོང་ལ་ས་དང་པོ་ནས་བདུན་པའི་བར་བརྒྱད་པའི་བར་དེ་ལ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གྱི་རྣམ་གཞག་བྱེད་ཟེར་དུས་ན་མཐར་རང་གི་ངོ་བ་འཇིག་ཐུབ་ཅིག་གང་འགྲོ་འགོར་བ། ཉོན་སྒྲིབ་སྔ་མ་ནི་ད་ལྟ་རེད་ད་རང་གི་ངོས་སྐལ་གྱི་ཤེས་སྒྲིབ་ཅེས་བྱ་བ་ནི་དེ་སྤོང་བྱེད་ཀྱི་བར་ཆད་མེད་ལམ་དང་དེ་སྤོང་བྱེད་ཀྱི་རྣམ་གྲོལ་ལམ་གྱི་དེ་སྤངས་པའི་རྣམ་གྲོལ་ལམ་གྱི་རྣམ་གཞག་བཞིན་འགྲོ་བ་ཡིན་ཙང་རང་ངོས་སྐལ་གྱི་ཤེས་སྒྲིབ་སྤོང་བ་དེ་ས་དྲུག་པ་མན་ཆད་དུ་ཡོད་པའི་ཕྱིར། ཡོད་རེད་པའང། ས་བདུན་པ་ལ། ས་དྲུག་པ་ན་མེད་དོ། མེད་བདུན་པ་ན་ཡོད་ཅེས་པའི། ཞིབ་ཆ་བྱེད་རྒྱུ་མེད་པའི་ཕྱིར་ཏེ་རང་ངོས་ཀྱི་ཤེས་སྒྲིབ་དེ་ས་དང་པོ་ནས་སྤོང་བ་ཡིན་པའི་ཕྱིར། ད་དེའི་འབྲེལ་བ་ང་ཚོ་ག་རེ་བྱས་ན། དེ་ཁས་ལེན་པར་བ། ཤེས་སྒྲིབ་སྤོང་བ་དེ་ཁས་ལེན་པར་ར་བཟོ་ཏོ་བ་མངོན་སུམ་གྱིས་འོ་ཐུག་བྱས་ཏེ་ས་དེའི་སྐད་ཆ་དེ་རྒྱུ་མཚན་གང་ཡང་གོ་ཡ་མི་འདུག་གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་བྱས་པ་ལ་བྱས་ན་སྐད་ཆ་དེ་ཤོད་ཐུབ་ཡ་མི་འདུག་རང་ངོས་ཀྱི་ཤེས་སྒྲིབ་བྱས་པ་ལ་བྱས་ན་ཡང་ཤོད་ཡ་མི་འདུག་ད་གཅིག་བྱས་ན་གཤམ་དེ་དགག་གི་ཡོད་འགྲོ་དེ་འོ་ཐུག་བྱས། ཚིག་གི་གར་ས་རེད། ས། དྲུག་པ་མན་ཆད་དུ་ཏིང་ངེ་འཛིན་ལ་ཐོད་རྒལ་དུ་སྙོམས་པར་འཇུག་པ་ཡོད་བྱས། ས་བདུན་པའི་གནས་སྐབས་སུ། མེད་ཅེས་མེད་ཅེས་བཏགས་མ་དེ་མེད་ཅེས། ས་བདུན་པའི་གནས་སྐབས་སུ་ཡོད་ཅེས་པའི་རྒྱུ་མཚན་གྱིས་ཡིན་ནོ་ཟེར། ད་དེ་ལ་ནི་ག་རེ་ཟེར་ན། འདིའི་སྒོ། བརྡ་རྙིང་པ་དང་བརྡ་གསར་པ་གོ་ཞེ་ན་བརྡ་རྙིང་པའོ་གོ་དེ། དེ་འདྲ་འདི་ག་རེ་གོ་ཐོད་རྒལ་ཞེས་པ་དེ། བརྡ་རྙིང་ལ་ནི་ཐོད་རྒལ་ལ་ཟེར་ཅེས་དེ་ག་ཟེར་ན་སྣྲེལ་ཞི་ཞེས་པ་དེ་གོ་བ་རེད་ཟེར་བ། སྣྲེལ་ཞི། དང་དེ་ང་རང་ཚོས་ནི་ཐོད་རྒལ་དང་སྣྲེལ་ཞི་གཉིས་ཡིན་ན་སྣྲེལ་ཞི་ཟེར་ན་ཞེ་དྲག་གོ་ས་མ་རེད་པ་ཐོད་རྒལ་གོ་བདེ།

མཇུག་དེ་མ་ཐག་ཏུ་ས་བརྒྱད་པའི་ཡེ་ཤེས་སྐྱེ་གི་རེད་ཟེར་ལབ་ཡས་ཏེ་དེ་ནི་ཁོ་རང་ཁོ་རང་ཡིན་ཟེར་ཡས་ད་འདྲ་པོ་ཆགས་པར་ཟེར་བྱུང་བ་ཡོད་ད། འོ་ཡིན་ནོ་ཟེར་ན་བྱས་ད་གཤམ་འདི་ལ་འདི་རེད་ཁ་ཅིག་གཤམ་འདི། ཁོ་བོ་ལམ་དུ་འཇུག་པར་བྱའོ་སྙམ་པའི་འབད་རྩོལ་ཡོད་ཀྱང་མདོ་ལ་སོགས་པའི་ཆོས་ཀྱི་མཚན་མ་མངོན་དུ་མི་བྱེད་ཟེར་འདི་རང་ལུགས་ལ་ད་ག་རང་བྱེད་སྟངས་དེ་འདྲས་གལ་ཆེ། དེ་འདྲས་ཡིན་པ་ཙམ་གྱིས་ནི་མི་བློ་ཡི་སྒོ་ནས་ཟིལ་གྱིས་གནོན་ནུས་མི་ནུས་ཀྱི་ཁྱད་པར་དེ་འཇོག་ཐུབ་གི་མ་རེད་ཟེར་དེ་བྱེད་སྟངས་ད་ག་རང་རེད་ཁྱོད་རང་ཟེར་ཡས་དེ་རེད་བྱས་པ་ད། ས་དྲུག་པ་མན་ཆད་དུ་མཚན་བཅས་རྩོལ་བཅས་ཀྱི་སྒོ་ནས་འོ་ཧོ། སྟོང་ཉིད་རྟོགས་དགོས་རེད། ས་བདུན་པ་ནས་བཟུང་སྟེ་མཚན་མེད་རྩོལ་བཅས་ཆགས་འགྲོ་བ་རེད། ས་བརྒྱད་པ་ནས་སླེབས་དུས་མཚན་མེད་རྩོལ་མེད་ཆགས་འགྲོ་སྟེ་བདེན་པ་རང་རེད། ད་དེ་ཕལ་ཆེར་འགྲེལ་བཤད་མཁན་པོ་ཡིན་པ་རེད་དེ་གསུང་མཁན་དེ། མེད་འགྲོ། ཡིན་ནོ་ཟེར་ན་ཞེ་ད་དེ་ཁ་ཅིག་གཞི་བྱེད་དེ་ལུགས་དང་པོ་མི་འཐད་དེ། ལུགས་དེར་གང་ཟག་བདེན་པར་འཛིན་པའི་བདེན་འཛིན་ཐམས་ཅད་ཉོན་མོངས་ཅན་གྱི་མ་རིག་པ་ཡིན་པས་དེ་སླར་མི་སྐྱེ་བའི་ཚུལ་གྱིས་སྤོང་བ་ལ་དེའི་ས་བོན་ཟད་པར་སྤོང་དགོས་དེ་འདི་ག་ཞིག་ཡིན་ཐག་གཅོད་བྱེད། སྤང་བྱ་གང་དང་གང་ཡིན་ན་ཡང་དེ་སྤངས་པར་བྱེད་པ་ལ་སླར་མི་སྐྱེ་བའི་ཕྱིར་བྱས་ནས་ས་བོན་སྤང་དགོས་དེ་མ་སྤངས་བར་དུ་སྤང་བྱ་དེ་སྤངས་པའི་གོ་མི་ཆོད་པ་རེད་དེ་འགྲིག་ག་བྱེད། དེའི་ས་བོན་སྤངས་པའི་སྤངས་པ་དེའང་ཟེར་དེ་འདྲའི་ཉིད་འགྲིག་གི་གང་ཟེར་གོ་གང་ཟག་གི་བདག་འཛིན་གྱི་ས་བོན་སྤངས་པའི་སྤངས་པ་དེ་ཉན་རང་དགྲ་བཅོམ་པའི་རྒྱུད་ལ་འདུག་ག་ཟེར། ཡང་འདུག་ཡིན་ཙང་དེ་ཡང་ཉན་རང་དགྲ་བཅོམ་པ་རྣམས་དང་སྤངས་པ་སྤང་རིགས་ཐུན་མོང་བ་ཡིན་ཡིན་ཏེ་ཉན་རང་དགྲ་བཅོམ་རྒྱུད་ལ་དེ་སྤངས་པའི་སྤངས་པ་ཡོད་པའི་ཕྱིར། ཡིན་པས་ས་བདུན་པའི་སྐད་ཅིག་ཐ་མའི་ཡེ་ཤེས་ལ་བདེན་འཛིན་གྱི་ས་བོན་སྤོང་བའི་ནུས་པ་ཡོད་ཀྱང། དེ་ཙམ་གྱིས་ཤེས་སྒྲིབ་སྤོང་བའི་ནུས་པ་ཡོད་པ་དེ་སྒྲོལ་བ་ཁ་སང་ཤེས་སྒྲིབ་སྤོང་བའི་ནུས་པ་ཡོད་པ་འཇོག་མི་ནུས་ཤིང། འོ་ཐུག་ཅིག་ས་བདུན་པའི་ཨེ་ག་རེ་སྐད་ཅིག་ཐ་མའི་ཡེ་ཤེས་དེ་ལ་བདེན་འཛིན་སྤོང་བའི་ནུས་པ་ཡོད་རེད་བདེན་འཛིན་ཁོ་ས་བརྒྱད་པའི་རྣམ་གྲོལ་ལམ་ཐོབ་མ་ཐག་པ་ག་ས་བརྒྱད་པ་ཐོབ་མ་ཐག་ཏུ་རྣམ་གྲོལ་ལམ་ཐོབ་པ་རེད་པ་ཁོ་དངོས་སུ་འདྲེན་བྱེད་ཀྱི་བར་ཆད་མེད་ལམ་དེ་ས་བདུན་པའི་སྐད་ཅིག་ཐ་མའི་ཡེ་ཤེས་དེ་བཞག་དགོས་རེད་པ་བཞག་ཡོང་དུས་ཚོད་ཁོ་ག་རེ་རེད་དོ་དགྲ་བཅོམ་ཐོབ་པ་སྔོན་དུ་མ་སོང་ཞིང་དམན་ལམ་སྔོན་དུ་མ་སོང་བ་ལ་བརྩིས་ན། ད་དེ་ཉོན་སྒྲིབ་ཀྱི་དངོས་གཉེན་བར་ཆད་མེད་ལམ་ངོ་མ་གོ་ས་བདུན་པའི་སྐད་ཅིག་ཐ་མའི་ཡེ་ཤེས་དེ་བཞག་དགོས་ཕྱིར། བ་ཡིན་པ་དང་ས་བརྒྱད་པའི་རྣམ་ས་བརྒྱད་པའི་ཡེ་ཤེས་ཐོབ་མ་ཐག་པ་དེའི་ཚེ་ན་རྣམ་གྲོལ་ལམ་ཡིན་པའི་ཕྱིར་དེའི་ཚེ་ན་དགྲ་བཅོམ་པ་ཡིན་པའི་ཕྱིར་ལུགས་དེ་ལ་སྒྲིབ་གཉིས་ཅིག་ཆར་དུ་སྤོང་བ་རྩ་བ་ཉིད་ནས་ཁས་ལེན་གྱི་ཡོད་མ་རེད། སྒྲིབ་གཉིས་ཅིག་ཆར་དུ་སྤོང་བ་དང་ཅིག་ཆར་ཉོན་མོངས་ཤེས་བྱའི་སྒྲིབ་པ་བསལ་ཏེ་འོག་མ་ཁས་དབུ་མ་རང་རྒྱུད་པའི་ལུགས་རེད་མ་གཏོགས་ས་གཞི་ནི་ལུགས་དེ་ལ་རྩ་བ་ཉིད་ནས་ཁས་མི་ལེན་པ་རེད། ཉོན་སྒྲིབ་ཆ་ཚང་མ་སྤངས་བར་དུ་ལ་ཤེས་སྒྲིབ་དེ་ག་ས་ཤེས་སྒྲིབ་དེ་གཞུག་གུ་ལ་སྤངས་སྔོན་ལ་ཉོན་སྒྲིབ་སྤངས་འོ་དེ་ཡིན་དུས་ས་ས་བརྒྱད་པ་དམན་ལམ་སྔོན་དུ་མ་སོང་བའི

འོ་དེ་ཡིན་དུས་ད་དམན་ལམ་སྔོན་དུ་མ་སོང་བའི་ས་བདུན་པའི་སྐད་ཅིག་ཐ་མའི་ཡེ་ཤེས་དེ་ཉོན་སྒྲིབ་ཀྱི་དངོས་གཉེན་བར་ཆད་མེད་ལམ་ཡིན་པའི་ཕྱིར། རེད་བ། དེ་ལ་ཉོན་སྒྲིབ་སྤོང་ནུས་པ་ཡོད་རེད་ས་བརྒྱད་པ་རྣམ་གྲོལ་ལམ་ཐོབ་མ་ཐག་པ་དེ་ཚེ་ན་ག་ས་ཉོན་སྒྲིབ་སྤངས་པའི་རྣམ་གྲོལ་འགོག་བདེན་དེ་ཐོབ་རྣམ་གྲོལ་ལམ་དེ་ཐོབ་པ་ཡིན་ཙང་དེ་ལ་སྤོང་ནུས་པ་ཡོད་དེ་ཙམ་གྱིས་དེ་སྤོང་ནུས་པ་ཡོད་པ་ཙམ་གྱིས་ཤེས་སྒྲིབ་སྤོང་ནུས་པ་ཡོད་པ་སྒྲུབ་མ་ཐུབ་པའི་ཕྱིར། ད་ལྟ་དེར་ས་བདུན་པ་ལ་ཤེས་སྒྲིབ་སྤོང་ནུས་པ་ཡོད་ཟེར་ལབ་དགོས་ཨ་ར་བ་ཁ་ཅིག་དང་པོ་དེ་དྲུག་པ་མན་ཆད་དུ་མེད་ཟེར་ལབ་ཨ་ར་བ།

ཉན་རང་དགྲ་བཅོམ་པ་རྣམས་དང་དཔང་རིགས་ཐུན་མོང་བ་ཡིན་པས་ས་བདུན་པའི་སྐད་ཅིག་ཐ་མའི་ཡེ་ཤེས་ལ་བདེན་འཛིན་གྱི་ས་བོན་སྤོང་བའི་ནུས་པ་ཡོད་ཀྱང་དེ་ཙམ་གྱིས་ཤེས་སྒྲིབ་སྤོང་བའི་ནུས་པ་ཡོད་པར་སྒྲུབ་མི་ནུས་པས་དེ་འདྲ་ས་བདུན་པའི་ཡེ་ཤེས་དེ་ལ་ཤེས་སྒྲིབ་སྤོང་བའི་ནུས་པ་ཡོད་པ་དེ་ཁོ་རེ་ཁས་ལེན་ཡིན་པའི་ཕྱིར། འོག་ཐུགས་སུ་མི་སྒྲུབ་མི་ནུས་ཞེས་ཟེར། ས་བོན་དེ་ལས་གཞན་པའི་གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་བྱེད་པ་ཚད་མས་འོ་ད་ས་བདུན་པ་ལ་ཡང་མི་འདུག། མི་འདུག་པ་རྒྱུན་མཐའི་བར་ཆད་མེད་ལམ་མ་གཏོགས་མེད་པའི་ཕྱིར་དེ་འདྲ་བ་དེ་སྤོང་བའི་ནུས་པ་དེ་བར་ཆད་མེད་ལམ་གྱིས་སྤོང་བའི་འགོ་རྩོམ་པ་ནི་ས་བརྒྱད་པ་མ་ཐོབ་ཀྱི་འོ་ཐུག་ཞེས་གར་ས་ས་བོན་དེ་ལས་གཞན་པའི་གཉིས་སྣང་འཁྲུལ་པའི་བག་ཆགས་ལ་ཤེས་སྒྲིབ་ཏུ་བྱས་ནས་དེ་གཉེན་པོ་བར་ཆད་མེད་ལམ་གྱིས་སྤོང་བའི་འགོ་རྩོམ་པ་ནི་འགོ་རྩོམ་པ་གོ་ད་ས་བརྒྱད་པ་ཐོབ་མ་མ་ཐོབ་ཀྱི་བར་དུ་མི་འདུག་ས་བརྒྱད་པ་ཐོབ་དུས་འགོ་རྩོམ་པར་འགོ་རྩོམ་ཡོང་དུས་ས་དེ་འདྲའི་ཤེས་སྒྲིབ་དེ་ལ་ཡང་ནང་གསེས་ཀྱི་ནི་གར་ཡོང་དགོས་ཨཱ་ལི་ཆེ་འབྲིང་གསུམ་བྱས་ནས་ས་བརྒྱད་པ་དང་དགུ་པ་དང་བཅུ་པ་གསུམ་ལ་བགོ་བཤའ་བརྒྱབ་ནས་འགྲོ་བ་རེད་མ་རེད་འོ་ཐུག་ཅེས་ཡིད་མི་ཆེས་ད་དེའི་རྒྱུ་མཚན་གྱིས་ད་ལུགས་གཉིས་པ་མི་འཐད་དེ་ཟེར་ཏེ་དེ་ཡིན་པར་ཏིང་ངེ་འཛིན་གྱི་ཐོད་རྒལ་ཟེར་དེ་ཡིན་པ་དང་བརྡ་རྙིང་པ་ལས་སྣྲེལ་ཞི་ཞེས་པ་སྟེ། ཏིང་ངེ་འཛིན་ལ་རིམ། ཏིང་ངེ་འཛིན་ལ་རིམ་པ་འཆོལ་བ་ལ། རིམ་པ་འཆོལ་བར་སྙོམས་པར་འཇུག་པའི་དོན་ཡིན་པས་དེ་ས་དྲུག་པའི་གནས་སྐབས་སུ་ཡོད་པར་མ་ཟད་ཚོགས་སྦྱོར་གྱི་གནས་སྐབས་སུ་ཡང་ཡོད་ཅིང་ཏིང་ངེ་འཛིན་ལ་འདྲ་མི་འདྲ་ཅིག་རྟེན་ཅིང་འབྲེལ་འབྱུང་ལུགས་མཐུན་དང་ལུགས་མི་མཐུན་ལ་རྟོག་པར་བྱེད་ཟེར་ཏེ་དེ་ཉན་ཐོས་ལ་ཡང་འདུག་པ། རེད་པ། འོག་ཏུ་བྱིན་དེ་སྐོང། ཡོད་པའི་ཕྱིར་ཅེས་དང་ལུགས་གསུམ་པ་མི་འཐད་དེ་ས་བདུན་པའི་ཡེ་ཤེས་དེ་ཁོ་རང་ཁོ་རང་ཡིན་ཟེར་བའི་རྒྱུ་མཚན་དུ་ཕྱིན་པར་ཟད་དེ་གང་འདྲ་ཡིན་ནམ་ཞེ་ན། ཡང་ཡོད་མེད་ག་ཅིག་སྟེ། ས་བདུན་པའི་ཡེ་ཤེས་དེ་དེ་མ་ཐག་ཏུ་ཕྱིར་མི་ལྡོག་པའི་ས་བརྒྱད་པ་ཐོབ་ནུས་པའི་རྒྱུ་མཚན་གྱིས་སོ། ཁོ་རང་ཁོ་རང་གཅིག། དེའི་རྒྱུ་མཚན་གྱིས་ག་རེ་རེད་ཟེར་ན། ས་བདུན་པ་ནས་བློ་ཡིན་པའི་ཚུལ་གྱིས། འོ་ཟིལ་གྱིས་གནོན་ཟེར་ལབ་དགོས་པ་རེད།

ས་བདུན་པ་ནས་ཉན་རང་བློ་ཡི་སྒོ་ནས་ཟིལ་གྱིས་གནོན་ནུས་ཏེ། ས་བདུན་པའི་མཇུག་དེ་མ་ཐག་ཏུ་ས་བརྒྱད་པའི་ཕྱིར་མི་ལྡོག་པའི་ཕྱིར་ཐོབ་པའི་ཚེ་དེ་ཉིད་ཉིན་མོ་དེ་ལ་སྐད་ཆ་དག་གང་ལྟར་གྱི་ནུས་པར་གཅིག་ཆེ་ཆུང་གཅིག་པ་རེད་ཤག་གསུང་དགོས་པ་ཡིན་པ་རེད་གོ་རྒྱུ་ལྷག་པོ་ཡོད་ཡག་གི་གོ་དགོས་ག་ས་རྒྱུ་མཚན་དེ་ལ་བརྟེན་ནས་ས་བདུན་པ་ཐོབ་པ་དེ་ཡི་ཚེ་ན་བློ་ཡི་སྒོ་ནས་ཟིལ་གྱིས་གནོན་ནུས་པ་གཅིག་གོ་ཐུབ་བློ་ལ་གོ་ཐུབ་ཡས་ཀྱི་རྒྱུ་མཚན་ཡིན་གོ། དེ་གཉིས་ཉིད་ལ་ཁྱད་པར་ཅང་མི་འདུག་གསུང་བ་ཡིན་པ་རེད། གང་བྱས་གོ་མི་ཐུབ་པ་དེ་འདྲ་རེ་བཤད་བྱས། ད་ལུགས་བཞི་པ་མི་འཐད་དེ་ཟེར་ལུགས་བཞི་པ་དེ་དགག་དང་དགག་གི་ཡོད་རེད་དགག་ན་ཡང་ཆ་ཚང་དགག་གི་ཡོད་མ་རེད་ད།

དགའ་ཆེན་འདི་འདྲ་ཞིག་གསུང་གི་འདུག་བསམ་ཏེ་གཞག། ག་རེ་ཡིན་ན་ད་ས་དྲུག་པ་མན་ཆད་དུ་སྟོང་ཉིད་རྟོགས་པ་དེའི་ཚེ་ན། རེད་བ། སྟོང་ཉིད་རྟོགས་པ་དེའི་ཚེ་ན། ད་དེ་འདྲ་ང་ཚོ་ཐོས་པས་མི། མ་རེད། ཐོས་པས་མི་ངོམས་ཉིད་དང་ནི་རེད་བས། ཟང་ཟིང་མེད་པའི་ཆོས་སྦྱིན། དེ་བས། ས་བདུན་པ་ཐོབ་པ་དེའི་ཚེ་ན་དྲུག་པ་ཡིན་ན་ཅིག། ས་ཐོབ་ནས་ཀྱང་ཐོས་པ་ངོམས་མེད་དུ་བྱེད་དགོས་ཟེར་གྱི་ཡོད་ར། འོ་དེ་བྱས་དུས་ཙང། སྟོང་ཉིད་རྟོགས་པ་དེའི་ཚེ་ན། གསུང་རབ་ལ་ཐོས་པས་གསུང་རབ་ལ་ཐོས་བསམ་བྱས་ནས་ནི

དེ་མེད་པ་བྱས་ད་ས་བདུན་པ་ནས་ཐོབ་པ་དེའི་ཚེ་ན་དེ་འདྲ་ཅིག་ཡོང་དགོས་བ་ཡིན་པ་རེད་དེ་ཡིན་དུས་ཙང་མཚན་མེད་ཆགས་འགྲོ་བ་རེད་ས་དྲུག་པ་མན་ཆད་དུ་མཚན་བཅས་དང་རྩོལ་བཅས་ཡིན་པ་དག་ལས་ལགས་ཆེད་འོ་མཚན་བཅས་ཡིན་པ་དེ་སྟོང་ཉིད་རྟོགས་པ་དེའི་ཚེ་ན་དངོས་ལ་འོ་སྟོང་ཉིད་སྟོན་པའི་གཞུང་ལ་ཐོས་བསམ་བྱས་དེ་ཡང་བས་ད་ག་ཟེ་ན་བ་ཐོས་བསམ་ཧུར་ཐུག་རིམ་གྱིས་སྐྱེས་པས་དེ་ཙམ་གྱིས་གཟིགས་མེད་ཡིན་པ་རེད་གཞུང་དེ་དེ་གང་ཟག་གནས་སྐབས་དེ་དང་དེ་ན་སྟོང་ཉིད་རྟོགས་པའི་བློ་མངོན་དུ་གྱུར་བ་བྱས་པ་ལ་འོ་གཞུང་གཅིག་ལ་ནི། གཞུང་ཞིག་ལ་མ་རེག་འོ་ན་ཡང་ན་ཐོས་དེ་མ་འགྲོ་ཐོས་བྱུང་གི་ཤེས་རབ་བསྐྱེད་པའི་སྟོབས་ཀྱིས་ནི། སྟོང་ཉིད་ཅིག་རྟོགས་དགོས་བ་ཡིན་པར་ཡིན་ད་ནི། ག་རུ་མགོ་རྡོ་ལ་སོགས་པའི་ཚད་མ་མངོན་དུ་བྱེད་དགོས་མཁན་དེ་བྱས། ས་བདུན་པ་ཐོབ་པ་དེའི་ཚེ་ན་སྟོང་ཉིད་རྟོགས་པ་ལ་དེའི་སྔོན་དུ། སྟོང་ཉིད་སྟོན་པའི་གསུང་རབ་ལ་ཐོས་པ་མ་བྱས་པ་བྱས། ད་ག་རུ་དེའི་སྔོན་དུ་ཟེར་དེ་རང་ལམ་གྱི་གནས་སྐབས་སུ། རང་ལམ་གྱི་གནས་སྐབས་སུ་སྟོང་ཉིད་སྟོན་པའི་གསུང་རབ་ལ་ཐོས་པ་མ་བྱས་པ་བྱས་ནས་སྟོང་ཉིད་རྟོགས་པ་དེ་ཡོད་རྟོགས་ཐུབ་དགོས་བ་ཡིན་པར་བྱས་ཙང་ནི་མཚན་མེད་ཆགས་འགྲོ་བ་མེད་འགྲོ་དེ་འདྲ་གསུངས་འདུག་ན་དེ་འདྲ་ཡིན་པ་ད་རང་ལམ་གྱི་གནས་སྐབས་སུ་གསུང་དགོས་ཟེར་དགོས་པ་ཡིན་པ་རེད། ས་དྲུག་པ་མན་ཆད་དུ་རང་ལམ་གྱི་གནས་སྐབས་སུ་སྟོང་ཉིད་རྟོགས་པ་ལ་འོ་སྟོང་ཉིད་སྟོན་པའི་གསུང་རབ་ལ་ཐོས་པ་བྱས་ནས་སྟོང་ཉིད་རྟོགས་དགོས་ཡིན་ཙང་མཚན་བཅས་རྩོལ་བཅས་ཆགས་འགྲོ་ག་ཚོད་མཚན་བཅས་ཆགས་འགྲོ་བ་རེད། ས་བདུན་པ་ནས་བཟུང་སྟེ་ཨོ་ནི་ཨོ། གང་བྱས་སངས་མ་རྒྱས་བར་དུ་ལ་འོ་རང་ལམ་གྱི་གནས་སྐབས་སུ་སྟོང་ཉིད་རྟོགས་པ་ལ་རང་ལམ་གྱི་གནས་སྐབས་སུ་སྟོང་ཉིད་སྟོན་པའི་གསུང་རབ་ལ་ཐོས་པ་བྱེད་མི་དགོས།

ཕར་ཕྱིན་འདི་པ་ཅི་ལ་ཅིག་ཕན་འདུག་བ་དེ་མཚན་བཅས་རྩོལ་བཅས་ཟེར་དེའི་སྐད་ཆ་དེ་ཕར་ཕྱིན་ག་བ་ཡིན་ན་ཅི་བ་ཅི་ལ་ཏིག་རྒྱུ་མཚན་ཅན་ཅི་ལ་ཕན་གི་བ་རེད་ད་ཨ་ལི་འདི་ལྟ་བུའི་ངས་བལྟས་ན་ཁོ་མཇུག་མ་གོ་དཀའ་སྡུག་གོ་ལེ་སོ་ན་དྲན་ཡོང་དགོས་པ་དེ་འདྲ་ང་ཏག་ཏག་ཤེས་ཡ་མི་འདུག་དེ་ཅིག་ལ་ཕན་ཕན་གི་བ་རེད་ཞིབ་ཆ་བྱེད་ཅི་ལ་འདུག་ཅེས་བརྒྱད་པའི་གནས་སྐབས་སུ་མཚན་མེད་རྩོལ་མེད་ཀྱི་སྒོ་ནས་བྱ་འོ་དེ་འདི་ཏག་ཏག་ཁས་ལེན་སོང་ང། དེ་ལྟ་ཡིན་ཟེར། ཡིན་ན་ཡང། དེ་ལྟ་དེ་བློ་ཡི་སྒོ་ནས་ཟིལ་གྱིས་གནོན་ཞེས་པ་སྟོང་ཉིད་རྟོགས་པའི་བློ་ཙམ་ཞིག་ལ་བྱེད་པ་མ་རེད། སྟོང་ཉིད་རྟོགས་པའི་བློ་ཁྱད་པར་ད་ཁྱད་ཆོས་གསུམ་ལྡན་རེད་བ། ཁྱད་ཆོས་གསུམ་ལྡན་རེད་བ། རིང་དུ་སོང་སྟེ་དེ་ནི་སྐད་ཅིག་དང་སྐད་ཅིག་ལ་ནི་འགོག་པར་འཇུག་འགྱུར་ཞིང་ཟེར་བའོ། དེ་ཡིན་པ་རེད་བ། དེ། རེད་བ། ད་དེ་ལྟ། དཔེ་ཆའི་ནང་ལ་གསུངས་ཡོད་དེ་ལ་ས་ལྔ་པ་མན་ཆད་ཀྱི་གསུངས་བ་རེད་ད། ས་ལྔ་པ་མན་ཆད་ཀྱི་ཟེར་ཨ་ནི་ངོས་སྐལ་གྱི་འོ། སྒྲིབ་པ་སྤངས་པའི་འགོག་བདེན་ཅིག་རེད་བ།

རེད་བ། དེ་ཡིན་དུས་ཙང་ཆ་ཆེན་ཆ་ཆེན་གྱི་ཕ་གིར་འཇུག་ལྡང་བྱེད་སྲིད་བྱ་ཐུང་བྱ་རྫོགས་ཀྱི་སྐད་ཅིག་མ་འོ་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་མ་ཡིན་པ་བྱ། མ་ཡིན་པ་ག་ཚོད་ཁོ་ལས་ཐུང་ཚོད་ཅིག་ཕ་འཇུག་གི་བྱ་བ་རྫོགས་པ་དང་བྱ་བ་མ་རྫོགས་པའི་དུས་ཚོད་ཅིག་ཨར་ཁོ་ཁོ་ལས་ཀྱི་ཐུང་བ་བྱ་བ་ར་བ་དེ་རེད་བ། ད་རང་ལུགས་སྲིད་ཚོད་ཕ་ཟེར་སྐད་ཅིག་ཐུང་མཐའ་གཅིག་བཤད། ཚུར་དང་དུས་སུ་ཁོ་མེད་པའི་ཐུང་མཐའ་གཅིག་ལ་འོ་འདུག་སྲིད་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ལ་འདུག་སྲིད་འདི་ལྟ་ཡིན་པའི་རྟགས་འདུག་བ། རིང་དུ་སོང་འདིར་འདི་ནི་སྐད་ཅིག་དང་ཅེས་ར་སྐད་དང་ཟིག་དང་ནི་དུས་གཅིག་རྗུ་དེ་ལ་ཅིག་ཅད་ཐར་ར་ཡ་ཅིག་ཅད་ཐར་ར། སྐད་ཅིག་ལ་ནི་འགོག་སྐད་ཅིག་ལ་ནི་འགོག་པར་འཇུག་འགྱུར་ཟེར་སྐད་ཅིག་དང་སྐད་ཅིག་ལ་ནི་ཟེར་མདོ་ཁོ་རང་ལ་བྱང་ཆུབ་སེམས་དཔའ་ས་བདུན་པ་དེ་ནི་སེམས་ཀྱི་སྐད་ཅིག་གཅིག་དང། སྐད་ཅིག་གཅིག་དང་སྐད་ཅིག་སྐད་ཅིག་གཅིག་ག་རེ་ཟེར་སེམས་ཀྱི་སྐད་ཅིག་མ་གཅིག་དང། སེམས་ཀྱི་སྐད་ཅིག་དང་སེམས་ཀྱི་སྐད་ཅིག་ལ། གཅིག་ལ་སྙོམས་པར་འཇུག་ཅིང་ལྡང་བར་བྱེད་དོ་གསུངས་ཤིང་སྐད་ཅིག་མ་གཉིས་བཤད་ར་དང། གཉིས་བཤད་ར་རིག་པ་བས་ཐ་བོ་ཞེ་དྲག་ཡང་ར་འདིའི་དགུ་བ་ར་ཤ་ན་བྱ་རྫོགས་ཐུང་མཐའི་སྐད་ཅིག་མ། དང་པོའི་ཆ་ཅན་གོ་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ལ་བཤད་པ། ཤེས་ཀྱི་ཤེས་ཀྱི་ལ་ལས་ཀ་གཉིས་རྫོགས་པ་བཤད་ཡོང་དུས་དེ་ནི་དེ་གཉིས་གང་འདྲ་ཆགས་འགྲོ་བར་བ་ད་དེ་ཨ་ཁོ་སར་བ་འོ་ཐེ་ཆེ་ད་འདིའི་ཁྱད་ཆོས་གསུམ་ལྡན་གྱི་གོ་རེ་ཆེ་ཡ། ཧོ། ད་འདི་གཤམ་དུ་ནི་ཡོང་ས་རེད་ཡ།

ཤེས་པའི་སྒོ་ནས་ཞེས་སྟོན་ཏེ། དེ་ལྟར་ལུང་གི་སྒོ་ནས་ནི་མ་ཡིན་ནོ། ལུང་གི་སྒོ་ནས་ནི་མ་ཡིན་ནོ་གསུངས་སོ། ད་ས་བདུན་པའི་གནས་སྐབས་སུ་ལུང་གི་སྒོ་ནས་སྟོང་ཉིད་རྟོགས་པ་མ་རེད་ཟེར་ཏེ་དེར་འགྲེལ་བཤད་མཁན་པོས་ཁོ་རང་རྣམས་ལ་དོན་ཡོང་གི་འདུག་བ། ལུང་གི་སྒོ་ནས་རྟོགས་པ་མ་ཡིན་ས་རང་ལམ་གྱི་གནས་སྐབས་སུ་སྟོང་ཉིད་རྟོགས་པ་དེས་ན་ལུང་ལ་བརྟེན་ནས་སྟོང་ཉིད་མ་རྟོགས་པ་ཡིན་ད། ཚད་མས་ཆགས་འགྲོ་རེད། རྡོ་ལ་སོགས་པའི་ཚད་མ་མ་བརྒྱུད་བྱས་མངོན་དུ་མ་བྱས་པར་བ། ལུང་གི་སྒོ་ནས་མ་ཡིན་ནོ་ཅེས་ཡག་གི་དེ་ནས་ག་རེ་ཟེར།

འོ་ས་བརྒྱད་པའི་ནི་ས་བདུན་པའི་གནས་སྐབས་སུ་སྒྲ་སྤྱི་བརྒྱུད་མི་དགོས་པ་ཡིན་ཙང་དེའི་ཆ་ནས་སྟོང་ཉིད་བློ་ཡི་སྒོ་ནས་ཟིལ་གྱིས་གནོན་ལབ་ཀི་འདུག་དེ་ཙམ་འགྲིག་གི་མི་འདུག་མི་འགྲིག་སྟེ། སྒྲ་སྤྱི་བརྒྱུད་མིན་གཉིས་ལ་ཟེར་མི་འདུག། མི་ཟེར་མ་ཟེར་གར་ཚེ་འགྲེལ་བཤད་མཁན་པོས། འོ། འགྲེལ་བཤད་ནང་ལ་ག་རེ་གསུངས་འདུག་ཟེར་ན། ལུང་གི་སྒོ་ནས་ནི་མ་ཡིན་ནོ་གསུངས་འདུག་བ། ཅི་སྟེ། ལུང་གི་སྒོ་ནས་མ་ཡིན་ནོ་གསུངས་པ་མ་གཏོགས་སྒྲ་སྤྱི་བརྒྱུད་པའི་སྒོ་ནས་མ་ཡིན་ནོ་གསུངས་མི་འདུག་ཅེས། འོ་ལུང་གི་སྒོ་ནས་མ་ཡིན་ནོ་ཞེས་སྡང་ཆེ། ད།

རེད་བ། དེ་ཙམ་གྱིས་འགྲིག་གི་མི་འདུག་ཟེར་ལབ་པ་རེད་མ་གཏོགས་འོ་འདུག་ཟེར་ད་རང་ལུགས་ལ་ས་ས་བདུན་པ་ནས་བློ་ཡི་སྒོ་ནས་ཟིལ་གྱིས་གནོན་ནུས་ཀྱི་རྒྱུ་མཚན་ཡང་ཟེར། ཡུལ་ཁྱད་པར་ཅན་ཞིག་བྱས་ཁྱད་ཆོས་གསུམ་གྱི་ནང་གི་གཅིག་བྱས་ཡུལ་ཅན་ཁྱད་པར་ཅན་ཞིག་གཉིས་བྱས་རྟོགས་ཚུལ་ཁྱད་པར་ཅན་ཞིག་སོགས་གསུམ་བྱས་འོ་འཇོག་པ་ཡིན་ཏེ་ཡུལ་ཁྱད་པར་ཅན་ས་ལྔ་པ་མན་ཆད་ཀྱི་ངོས་སྐལ་གྱི་དྲི་མ་སྤངས་པའི་འགོག་བདེན། ས་ལྔ་པ་མ་གོ་ས་དྲུག་པ་མན་ཆད་ཀྱི་འགོག་པ་ཙམ་ཡང་མ་རེད།

ས་དྲུག་པའི་གནས་སྐབས་ད་ས་དྲུག་པ་ཐོབ་མ་ཐག་པ་དེས་ས་དྲུག་པའི་ངོས་སྐལ་གྱི་སྒྲིབ་པ་དེ་སྤངས་ཡོད་མ་རེད་པ། དེ་འདྲའི་ཤེས་རབ་ཀྱི་ཕར་ཕྱིན་དེ་གིས་རྟོགས་རྒྱུའི་འགོག་བདེན་གཅིག་ཡོད་ན་དེ་ས་ལྔ་པ་མན་ཆད་ཀྱི་འགོག་བདེན་གཅིག་ངོས་སྐལ་གྱི་སྒྲིབ་པ་སྤངས་པའི་འགོག་བདེན་གཅིག་མ་གཏོགས་མི་གནས་མི་དེ་འདྲ་དེ་ས་བདུན་པ་ཡི་རྒྱུད་ཀྱི་མཁྱེན་པ་ཞེས་བྱ་བ་སྟོང་ཉིད་རྟོགས་པའི་མཁྱེན་པ་གོ། དེའི་གོང་དུ་ས་དྲུག་པའི་ངོས་སྐལ་གྱི་སྒྲིབ་པ་སྤངས་ཚར་བ་རང་རྒྱུད་ལྡན་གྱི་གང་ཟག་དེས་སྤངས་ཚར་ན་དེ་དམ་པའི་སྤངས་པའི་འགོག་བདེན་དེ་དེའི་གོང་དུ་གྲུབ་ཚར་བ།

ས་དྲུག་པའི་འགོག་བདེན་སྤངས་པའི་ག་རེ་ཟེར་ཏེ་ངོས་སྐལ་གྱི་སྒྲིབ་པ་སྤངས་པའི་འགོག་བདེན་གོ་དེ་ལ་བཞག་མི་ནུས་ག་རེ་ཡིན་ནམ་ཞེ་ན། འོ་ཡུལ་ཅན་ཁྱད་པར་བ་དེ་ག་རེ་བཞག་ཟེར་ན་ཤེས་རབ་ཀྱི་ཕར་ཕྱིན་ཉམས་ལེན་ལྷག་པར་ཐོབ་པའི་སྟོབས་ཀྱིས་འགོག་པའི་སྙོམས་འཇུག་ཐུན་མོང་མ་ཡིན་པ་ཞིག་དེ་གསར་དུ་ཐོབ་པའི་གནས་སྐབས་དེ་ས་དྲུག་པ་ནས་ཡོད་པ་རེད་དེ་ས་བདུན་པ་ཡི་རྒྱུད་ཀྱི་སྟོང་ཉིད་མངོན་སུམ་རྟོགས་པའི་མཁྱེན་པ་དེ་ད་ག་རང་ཡིན་པའི་ཕྱིར།

ཐུང་མཐའ་རེད་བ་ཐུང་མཐའ་མ་འཇམ་མདའ་ཁྱོད་གན་ཡག་མ་རེད་ད་ལྟ་རྟགས་གསལ་གཏོང་ཡག་གོ་ཐུང་མཐའ་ཡི་སྒང་ལ་སྐད་ཆ་སླེབས་ཙང་ནི་ཏང་གི་ཨ་རོ་བྱ་རྫོགས་ཀྱི་ཐུང་མཐའ་རེད་བ་ཐུང་མཐའ་དེ་ལ་དུས་ཀྱི་ཐུང་མཐའ་དང་བྱ་རྫོགས་ཀྱི་ཐུང་མཐའ་གཉིས་ཡོང་གོ་རེད་བ་དུས་ཀྱི་ཐུང་མཐའ་ད་དུང་དེ་ལས་ཉུང་རུ་གཏང་རྒྱུ་ཡོད་རེད་བ་ཆུང་རུ་གཏང་རྒྱུ་ཡོད་རེད་བ་སྐད་ཅིག་གོ་འོ་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ལ་བྱས་ནི་གཉིས་སྣང་ནུབ་པའི་སྒོ་ནས་ཕར་སྙོམས་པར་འཇུག་སོང་ད་སྐད་ཅིག་མ་གཅིག་གོ་གཞན་དག་གཞན་དག་སླེབས་གོ་རེད་ད་ད་ལྟ་དེ་རང་མ་རེད་ད་དེ་རང་རང་ལ་ལས་ཀ་གཉིས་བྱས་ན་དེ་རྙོག་དྲ་ལང་གི་འདུག་ཟིག་ཨ་རོ་བ། ད་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་གཉིས་པ་ཁོ་ལ་སྐད་ཅིག་མ་གཉིས་ན་ཨ་རེ་ཡང་གཞན་དག་གཅིག་ལ་སྐད་ཅིག་གཉིས་པ་གཅིག་ལ་ཨ་ནི་གཉིས་སྣང་ནུབ་པའི་སྒོ་ནས་དེ་ལས་སུ་ལྡང་ནུས་པའི་འོ་རྒྱུ་མཚན་གྱིས་དེ་དག་ད་དེ་འདི་བྱ་བ་དེ་དང་ལྡན་པ་ཡིན་ཟེར་དེ་འདྲའི་བྱ་བ་དེ་ནི་མཚམས་སུ་སྣང་བདུན་ལྡང་ལྡང་གི་བ་ཡིན་པར་དང་ལྡང་བའི་ནུས་པ་དེ་བྱ་བ་དང་ལྡན་ཡོད་ན་བྱ་བ་དེ་བྱེད་ཀྱི་བ་ཡིན་པར་བ་དེ་དུས་ཁ་དྲོ་འགོ། བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ལ་མངོན་སུམ་དུ་སྙོམས་པར་འཇུག་རེད་བ་གཉིས་སྣང་ནུབ་པའི་སྒོ་ནས་སུ་མངོན་སུམ་དུ་སྙོམས་པར་འཇུག། ད་ནི་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ཉིད་ལ། གཉིས་སྣང་གར་བའོ་གཉིས་སྣང་ནུབ་པའི་སྒོ་ནས་ཚུར་ལྡང་བའོ། དེ་ས་བདུན་པའོ་དེ་ལྡང་ལྡང་གི་བ་ཡིན་པར་བའོ། རྒྱུ་མཚན་གྱིས་དེ་ནི་འོ་དེ་འདྲ་ཞིག། ཡུལ་རྟོགས་ཚུལ་དེ་འདྲ་ཅིག་གི་སྒོ་ནས་འོ་ད་དེ་འདྲ་ཅིག་བྱུང་སོང་ན་སྟོང་ཉིད་དེ་འདྲའི། ཁྱད་ཆོས་གསུམ་ལྡན་གྱི་སྟོང་ཉིད་རྟོགས་པའི་ཁྱད་འཕགས་ཅིག་སླེབས་བྱུང་ན། འོ་ད་ཉན་རང་བློའི་སྒོ་ནས་ཟིལ་གྱིས་གནོན་ཐུབ་ཞེས་པའི་དོན་དེ་ལ་བཞག་ཆོག་པ་རེད། འོ་ཐུབ་ཅེས། བྱེད་པ་ཡིན་ཏེ་མདོ་སྡེ་ས་བཅུ་པ་ལས་ཀྱེ་རྒྱལ་བའི་སྲས་དག་བྱང་ཆུབ་སེམས་དཔའི་ས་དྲུག་པ་ཡན་ཆད་བྱང་ཆུབ་སེམས་དཔའི་འགོག་པ་ལ་སྙོམས་པར་འཇུག་སྟེ། བྱང་ཆུབ་སེམས་དཔའི་ས་བདུན་པ་འདི་ལ་གནས་པའི་བྱང་ཆུབ་སེམས་དཔའ་ནི། སེམས་ཀྱི་སྐད་ཅིག་མ་གཅིག་དང། སེམས་ཀྱི་སྐད་ཅིག། སེམས་ཀྱི་སྐད་ཅིག་དང། སེམས་ཀྱི་སྐད་ཅིག་ལ་ཡང། སེམས་ཀྱི་སྐད་ཅིག་ལ་ཡང་འགོག་པ་ལ་སྙོམས་པར་འཇུག་ཅིང་ལྡང་སྟེ། སྐད་ཅིག་གཉིས་བཤད་གོ་འདུག་པ་སྐད་ཅིག་གཉིས་བཤད་པ་དེ་ཡིད་ཆེས་དེ་དག་ཐག་བྱེད་དགོས་རེད། དེ་འོག་མ་འཇུག་པ་ཁོ་རང་ནང་ལ་ཡང་རིང་དུ་སོང་བ་འདིར་ནི་སྐད་ཅིག་དང། སྐད་ཅིག་ལ་ནི་གཉིས་བཤད་འདུག་པ་དག་ཐག་བྱེད་དོ། འོ་ད་འདི་འགོག་པ་མངོན་སུམ་དུ་བྱེད། འགོག་པ་མངོན་སུམ་དུ་བྱས་ཞེས་ནི་མི་བྱའོ། འགོག་པ་མངོན་སུམ་དུ་བྱས་ན་ད། དེའི་ཚེ་ཐམས་ཅད་མཁྱེན་པ་ཞེས་བརྗོད་པ་མ་རེད་བས་འགོག་པ་མངོན་སུམ་དུ་བྱས་པ་དེའི་ཚེ་ན་ཐམས་ཅད་མཁྱེན་པ་ཞེས་བརྗོད་པ་ཡིན་ལ་དེའི་ཚེ་འགོག་པ་མངོན་དུ། ག་ས། མངོན་དུ་བྱས་ཏེ་མངོན་སུམ་དུ་བྱས་ཟེར་རྒྱུ་མི་འདུག་ཅེས་ཞེས་གསུངས་པའི་ཕྱིར་དང། འཇུག་པ་ལས་རིང་དུ་སོང་འདིར་ནི་སྐད་ཅིག་དང་སྐད་ཅིག་ལའང་འགོག་པར་འཇུག་ཞེས་གསུངས་པའི་ཕྱིར། ཁ་ཅིག། བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ཉིད་ལ་ད་རང་ལུགས་རྟགས་གསལ་གཏོང་ཡས་དེ་རེད་ད། གཅིག་ཉིད་ལ་ཟེར་ན་མི་འགྲིག་ག་དེ། གཉིས་སྣང་ནུབ་པའི་སྒོ་ནས་འཇུག་ལྡང་གཉིས་ཀ་བྱེད་ཟེར་ན་མི་འཐད་དེ་དེ་ལྟར་ཡིན་ནའང་ལྡང་བའི་བྱ་བ་དང་འཇུག་པའི་བྱ་བ་གཉིས་པོ་དེ། ཆ་ཤས་སུ་སོང་བས་སུའི་ཆ་ཤས་སུ་སོང་བ་རེད། འཇུག་པའི་བྱ་བ་ཞེས་བྱ་བའི་དབུ་མ། ཆ་ཅན་དེ་དང་ལྡན་པའི་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ཉིད་ལ་འཇུག་ལྡང་བྱེད་པ་ཀོ་ཆ་ཅན་རེད། ད་ཡིན་དུས་ད་ལྡང་བའི་བྱ་བ་དང་དེའི་འཇུག་ལྡང་བྱེད་པ་བྱ་རྫོགས་ཀྱི་ཐུང་མཐའི་སྐད་ཅིག་མ་གཅིག་ཉིད་ལ་འཇུག་ལྡང་བྱེད་པ་ཀོ་ཆ་ཅན་ཆགས་ཡོང་དུས་ད་འཇུག་ལྡང་བྱེད་པ་དེ་ཆ་ཅན་ཆགས

བྱ་རྫོགས་ཀྱི་སྐད་ཅིག་མ་ཡིན་པའི་ཕྱིར། ཨོ་ཡི་རང་ལྟ་དེ་ཡིན་དུས་ས་ཆ་ཅན་དེ་དང་དེའི་ཆ་ཤས་སུ་གྱུར་པའི་འཇུག་པའི་བྱ་བ་རྫོགས་མཁན་གྱི་སྐད་ཅིག་མ་གཉིས་ལ་རིང་ཐུང་ཡོད་པའི་ཕྱིར། གཉིས་ཀ་བྱ་རྫོགས་ཀྱི་སྐད་ཅིག་མ་འདྲ་བའི་ཕྱིར། འདྲ་ཡིན་དུས་དེ་དང་གཉིས་ཀ་བྱེད་པའི་སྐད་ཅིག་མ་དེ་ཐུང་མཐའ་མ་ཡིན་པ་དེ་ནས་ཐག་ཆོད་ས་སོང་ཟིག་ཡ། དེ་ཐུང་མཐའ་མ་ཡིན་ཐུང་མཐའ་མ་ཡིན་པ་ཐུང་མཐའ་ཟེར་དུས་བྱ་བ་རྫོགས་པའི་སྐད་ཅིག་མའི་ནང་གི་མཐའ་མ་མཐའ་མ་དེ་རེད་ཁོའི་ནང་གི་ཐུང་ཤོས་དེ་ལ་ཐུང་མཐའ་ཐུང་མཐའ་ཟེར་བ། ཨོ་ཐུགས་ཆེ། ཐུང་གི་མཐའ་མ་དེ་རེད་བ། དེ་སྐད་ཅིག་མ་མ་ཡིན་པའི་སྐྱོན་དུ་འགྱུར་བའི་ཕྱིར་རོ་ཞེས་ཆ་ཤས་སུ་སོང་བས། བྱ་རྩོལ་གྱི། སོང་བས་ཞེས་ད་ལྟ་ཡི་ཆ་ཅན་དེ་རེད་སོང་བ་ཡིན་ད། ཁོ་ཡི་འཇུག་པའི་བྱ་བ་གཉིས་ཆ་ཤས་སུ་སོང་བ་རེད་སོང་སྟེ། འཇུག་ལྡང་སྐད་ཅིག་མ་གཅིག་ལ་འཇུག་ལྡང་བྱས་པ། སྐད་ཆ་གཅིག་བཤད་ཡོང་དུས་ད་ཁོ་ཆ་ཅན་ཆགས་བ་ཡིན་ད། འོ་དེ་འདྲའི་བྱ་རྫོགས་ཀྱི་ཐུང་མཐའ་སྐད་ཅིག་མ་དེ་ཐུང་མཐའི་སྐད་ཅིག་མ་མ་ཡིན་པའི་སྐྱོན་ཡོད་པའི་ཕྱིར་རོ་དེ་ལྟ་ན་ལྡང་བའི་བྱ་བ་དང་འཇུག་པའི་བྱ་བ་གཉིས

ས་འདིར་དེ་ལྟ་བུའི་འཇུག་ལྡང་ཁྱད་པར་ཅན་བྱེད་ནུས་པའི་རྒྱུ་མཚན་ཡོད་དེ་ཞེས་ས་བདུན་པ་རིང་དུ་སོང་བ་དེ་དྲུག་པའི་གནས་སྐབས་སུ་ཤེར་ཕྱིན་གྱི་ཉམས་ལེན་ལྷག་པར་ཐོབ་ཀྱང། ཐབས་མཁས་ཀྱི་ཕར་ཕྱིན་ཉམས་ལེན་ལྷག་པར་མ་ཐོབ་ད་ཐབས་མཁས་ཐབས་མཁས་ཟེར། ཐབས་མཁས་ཕར་ཕྱིན་ཞེས་ག་འདྲ་ཡིན་ང་རང་ཚོ་ལ་བྱས་ན་ཚད་ཁ་ཆེ་ན་ང་རང་ཚོ་ད་ལན་རྒྱག་དུས་སུ་ཅིག་ལག་བསྐོར་བ་འོ་ཐབས་མཁས་ཐབས་མཁས་སུ་ད་དུས་ཡིན་པ་རེད་བྱ་རྫོགས་ཀྱི་སྐད་ཅིག་མ་ཐུང་མཐའི་སྐད་ཅིག་མ་གཅིག་ལ་ཕ་ཅིག་མངོན་སུམ་དུ་སྙོམས་པར་འཇུག། དེ་ནས་སྐད་ཅིག་མ་ཐུང་མཐའི་སྐད་ཅིག་མ་གཅིག་ལ། འོ། ག་རང་གི་མངོན་སུམ་དུ་སྙོམས་པར་འཇུག་པ་དེ་ལས་ལྡང་ཐུབ་པ་དེ་ཐབས་མཁས་པ་ཞེ་པོ་ཞིག་ཡིན་པ་རེད་བ། འོ། དེ་འདྲས་ཐུབ་མཁན་གྱི་ཤེས་རབ་ཀྱི་ཕར་ཕྱིན་གྱི་ཤེས་རབ་ཀྱི་ཕར་ཕྱིན་ཅིག་སླེབས་བྱུང་ན། འོ། དེ་ལ་ཐབས་མཁས་ཀྱི་ཕར་ཕྱིན་ཟེར་རྒྱུ་ཡིན་པར་ཡིན་རྒྱུ། ཐབས་མཁས་ཀྱི་ཕར་ཕྱིན་ནི་ཤེས་རབ་ཀྱི་ཕར་ཕྱིན་ནང་ལོགས་འདུས་ནི་རེད་བ། ཡིན་པ་ད་ཕར་ཕྱིན་ཕྱི་མ་བཞི་དེ་ཤེས་རབ་ཕར་ཕྱིན་ནང་ནས་ཟུར་བཏོན་ཡོང་བ་ཡིན་པའི་ཕྱིར། འོ། ད་ཐབས་མཁས་ཐབས་མཁས་ཟེར་ང་རང་ཚོ་ཁ་ཐུག་ལ་ད་ལན་རྒྱག་དུས་ཐབས་མཁས་ཁོ་ལ་འདིར་ད་ཁྲིད་བཅུག་གོ་ལ་སུ་ཁྲིད་འོར་ཟེར་ན་བྱ་རྫོགས་ཐུང་མཐའི་སྐད་ཅིག་མ་གཉིས་མ་དེ་ཕར་ཚུར་ཁྲིད་བྱས་འོ་དེ

དེ་ནས་ཕྱི་ནང་གནས། འདི་མ་ར་བ། ས་བརྒྱད་པའི་གནས་སྐབས་སུ་མཚན་མེད་རྩོལ་མེད་ཀྱི་སྒོ་ནས་འཇུག་ལྡང་ཁྱེད་བྱེད་པའི་ཡོན་ཏན་ཁྱད་པར་ཅན་ཞིག་ཐོབ་པ་རེད་བ། ཡིན་ཙང་རྒྱལ་བ་རྣམས་ཀྱིས་འགོག་ལས་སློང་བར་རྒྱུ་མཚན་དེ་ལ་ཐུག་ཤ་ཟེར་ག་རེ་ས་བརྒྱད་པའི་གནས་སྐབས་ག་རེ་རེད་ཟེར་ན་མཚན་མེད་མཚན་མེད་རེད་ས་དབྱུག་ཤ་རྩོལ་མེད་ཀྱི་སྒོ་ནས་སྙོམས་པར་འཇུག་དགོས་བ་རེད། རྩོལ་མེད་ཀྱི་སྒོ་ནས་སྙོམས་པར་འཇུག་པ་ཡིན་ཙང་བདག་ཉིད་དམ་པ་གསུམ་དཔེ་མི་སྲིད་ཀ་ཞེས་ཁྱེའུ་ཅིག་ཁུག་འདུག་བ་ཡིན་པར་བ། ཅི་སྟངས་འདིས། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ལ་སློང་འགོག་ག་རེ་བྱས་པ་རེད།

ནུས་སམ་མི་ནུས་ཅེས་ཁ་ཅིག་ཚུར་རྩོད་རོགས། ནུས་ན་ནི་མི་རིགས་ཏེ་དེའི་རྒྱུད་ལ་དེ་གཉིས་མེད་པར་ཁས་བླངས་པ་རང་ལུགས་ཁས་ལེན་ངོ་མ་རེད་བ། འོ་ཐུགས་ཆེ་དེ་རང་ལུགས་མི་ནུས་ཟེར་གོ་རོགས། དོན་དམ་པའི་སེམས་བསྐྱེད་མ་ཐག་པ་ཟེར་དུས། སྟོང་ཉིད་མངོན་སུམ་དུ་རྟོགས་པའི་དོན་དམ་བདེན་པ་ལ་གཉིས་སྣང་ནུབ་པའི་ཐེག་ཆེན་འཕགས་པའི་མཁྱེན་པ་དེ་ཡོད་པའི་རྒྱུད་ལ་དེའི་གནས་སྐབས་དེ་ལ་རེད། འོ་དེ་བསྐྱེད་མ་ཐག་ཏུ། ཁོའི་རྒྱུད་ལ་སྙིང་རྗེ་ཆེན་པོ་དང་ཐེག་ཆེན་སེམས་བསྐྱེད་མེད་ཟིག་ཡར་ང་རང་ཚོས་ཡིག་ཆ་བཤད་དུས། མེད་ཟིག་ཡར་མེད་ཟེར་དུས་ཨེ་ནི་དེ་བསྐྱེད་ནུས་སམ་མི་ནུས་ཅེས། ནུས་ན་དེའི་རྒྱུད་ལ་དེ་གཉིས་མེད་པར་ཁས་བླངས་པ་དང་འགལ་ཐག་ཆོད་རེད།

རྒྱུད་རྒྱུད་ལ་ཤེས་སྒྲིབ་ཡོད་ཡོད་ན་རྒྱུན་མཐའ་བར་ཆད་མེད་ལམ་རྒྱུད་ལ་ཤེས་སྒྲིབ་ཡོད་ཡོད་ན་རྒྱུན་མཐའ་བར་ཆད་མེད་ལམ་པ་ཁོ་རང་དང་བར་ཆད་མེད་ལམ་དེ་དང། གུད། འོ་ཤེས་སྒྲིབ་གཉིས་པོ་དེ་མཉམ་པོ་ཡོད་དུས། མཇུག་མ་འགག་གི་གཉིས་ཀ་དེ་མཉམ་པོ་འགག་འགྲོ་ཡོད་ན་དེ་འདྲ་བ་དེ་ཤེས་སྒྲིབ་ཀྱི་དངོས་གཉེན་བྱེད་ནི་བྱེད་ཀྱི་རེད་ཤེས་སྒྲིབ་ཀྱི་དངོས་གཉེན་ངོ་མ་གོ། རྒྱུན་མཐའ་བར་ཆད་མེད་ལམ་དེ་བཞག་དགོས་རེ་བ། དེ་དེ་གཉིས་ཤེས་སྒྲིབ་དེ་དངོས་གཉེན་བྱེད་འོ་བྱེད་སྤང་སྤོང་བ་དེའི་ཚེ་ན་དེ་འགག་འགྱུར་གྱི་ཚུལ་གྱིས་སྤོང་བ་གོ་ཆགས་འགྲོ་བ་རེད།

ཉི་མའི་གཟི་ཤར་བའི་ཚེ་མུན་པ་མི་གནས་པའི་ཕྱིར་མི་མི་གསེར་ཆབ་ཆུང་བ་རབ་འོ་དེ་ཉིད་ཀྱི་ཁྱད་པར་བྱས་ནས་བདག་གང་ལྟར་ཀྱང་གསེར་ཕྲེང་དང་རྣམ་བཤད་དེ་ཚོ་མི་འགལ་བ་ལན་རེ་བརྒྱབ་ན་བདེ་བ་ཅུང་ཟད་ཅིག་འགྲོ་འདུག་བ་དག་གིས་བསྐོར་བ་དེ་ཁས་གསེར་ཕྲེང་ཡང་གཅིག་གོ་ཞོ་བཞི་པ་བཞག་ན་དག་རེ་རྣམ་བཤད་བ་དྲུག་ཅིག་ཞག་ཅིག་འགྲོ་རྒྱུ་རང་རེ་མ་འདུག་མི་འགལ་བ་ལན་བརྒྱབ་ན་མདོ་དེ་གི་དངོས་བསྟན་དེ་ལ་གཉིས་ཆ་དཔེ་གཉིས་ཀྱི་ཆ་ཡིན་ཚེ་དེའི་ཆ་ནི་དཔེ་སྦྱར་ཚུལ་གྱི་ཆ་ནི། འོ་གསེར་ཕྲེང་བྱས་ན་འདི་འདྲའི་ཆ་རེ་རེད་རྣམ་བཤད་བྱས་ན་འདི་འདྲའི་ཆ་རེ་རེད་དོན་དག་ལ་གང་བྱེད་གཅིག་པ་རེད་ཟེར་ནས་འགྲོ་ཉེན་ཅི་བ་བ་རེད། འོ་ཁོ་ལ་མདོ་དེ་བཏིང་འོ་དེ་ན་ཞེས་དེ་ལ་གང་དག་གིས་མདོ་དེ་ཉིད་གཉིས་ཀའི་གར་བསྟན་གྱི་རེད་ཟེར་ན་གཉེན་པོ་སྐྱེ་འགྱུར་དང་སྤང་བྱ་འགག་འགྱུར་གྱི་ཚུལ་གྱིས་སྤོང་བ་གོ་འོ་གི་གར་ཟེར་རེ་བ། སྤང་བྱ་དེ་འགག་པ་ལ་མངོན་དུ་ཕྱོགས་པ་དང། སྤང་བྱ་དེ་ས་བོན་རེད་མདོར་ཟེར་ན་སྤང་བྱ་ཁོ་རང་ལ་སྦྱར་ན་གང་ཅི་མངོན་གྱུར་བ་དེ་ཚོ་སྔ་མ་སྔ་མ་ནས་འགགས་ཚར་རེ་བ། ད་ས་བོན་དེ་འགག་པ་ལ་མངོན་དུ་ཕྱོགས་པ་དང། འོ་དེའི་གཉེན་པོ་དེ་སྐྱེ་བ་ལ་མངོན་དུ་ཕྱོགས་པ་དུས་མཉམ་གཉེན་པོ་དེ་ཆ་ཚང་སྐྱེ་བའི་ཉིན་གང་དེ་ས་བོན་དེ་ཆ་ཚང་འགག་འགྲོ་བ་དེ་འོ་སྐྱེ་འགྱུར་ཚུལ་གྱིས་སྤོང་བ་གོ་དེ་ཆགས་འགྲོ་བ་རེ་བ་དེ་རང་ལུགས་དང།

འགག་འགྱུར་ཚུལ་གྱིས་སྤོང་བ་དེ་བྱེད་གྲུབ་གྲུབ་མཐའ་གང་རུང་གི་བཞིའི་ནང་ནས་བྱེ་བྲག་སྨྲ་བ་མ་གཏོགས་གསུང་གི་ཡོད་ས་མ་རེ་བ། འོག་ཏུ་བྱེད་ཡ། ཤེས་སྒྲིབ་ཡོད་པའི་ཕྱིར་ཁ་ཅིག་དེའི་རྒྱུད་ཀྱི་ཐེག་ཆེན་སེམས་བསྐྱེད་ཡོད་ཀྱང། དེ་ལ། རང་ཡུལ་བདེན་གྲུབ་ཏུ་མི་སྣང་ཟེར་ན་འོ་ད་དེ་མི་འགྲིག་ད་དེ་འདྲ་ད་ཡིག་ཆ་ཚོ་ད་ལྟ་ཕྱིའི་ཡིག་ཆ་དེ་འདྲ་ཁས་ལེན་གྱི་ཡོད་པ་མ་རེད་དེ་ནང་བདེན་གྲུབ་སྣང་གསུང་གི་བ་རེད་རྟོག་པ་ཡིན་རེད་གསུང་གི་བ་རེད་སློབ་པའི་རྒྱུད་ཀྱི་ཐེག་ཆེན་སེམས་བསྐྱེད་རྟོག་པ་ཡིན་པས་ཁྱབ་གསུང་གི་བ་རེད། འོག་ཏུ་བྱེད་ད་འདིའི་སྟེང་བཞིན་དེ་འདྲ་འོ་དེ་ཡང་སངས་རྒྱས་མ་ཐོབ་ཚུན་ཆད་དུ།

དེའི་རྒྱུད་ཀྱི་ད་ལྟ། གར་བའི་རྒྱུན་མཐའ་བར་ཆད་མེད་ལམ་གྱི་རྒྱུད་ལ་ཐེག་ཆེན་སེམས་བསྐྱེད་བཞག། བཞག་ན་དེ་ཡི་རང་ཡུལ་དེ་ལ་རྫོགས་པའི་བྱང་ཆུབ་བཞག་རྒྱུ་རེ་བ། བཞག་ན་རང་ཡུལ་རྫོགས་པའི་བྱང་ཆུབ་དེ་རང། གར་དངོས་འཛིན་པའི་རྟོག་པའི་ཤེས་པ་ཡིན་ནའང་འདྲ་འདུག་དེ་ལ། རང་ཉིད་གཙོ་བོ་སྣང་ཡུལ་དུ་བྱེད་པའི་ཤེས་པ་ཡིན་དགོས་རེད་ད་ཡིན་པར་བརྟེན་རང་ཉིད་གཙོ་བོ་སྣང་ཡུལ་དུ་བྱེད་པའི་ཤེས་པ་ཁོ་ལ། ཁོ་རང་ཡ་གིའི་གཞལ་བྱར་གྱུར་པའི་རྫོགས་བྱང་དེ།

རྟགས་མ་རིག་ཡོད་ཡིན་པ་དང། ནི། དེ་ཡོད་དང་བདེན་གྲུབ་ཏུ་མི་སྣང་བའི་ཀུན་རྫོབ་བདེན་པ་ཡིན་པའི་ཕྱིར། ཡིན་རྒྱུ་རེ་ད་གར་ཡ་གི་གཞལ་ཁོ་རང་གི། རྒྱུན་མཐའ་བར་ཆད་མེད་ལམ་པའི་རྒྱུད་ཀྱི་ཐེག་ཆེན་སེམས་བསྐྱེད་དེ་གི་གཞལ་བྱར་གྱུར་པའི་རྫོགས་པའི་བྱང་ཆུབ་དེ་གསུང་དགོས་པ་དང། འོ་དེ་བདེན་གྲུབ་ཏུ་མི་སྣང་གསུང་བ་རེ་བ། དེར་ཐལ་རྒྱུན་མཐའ་ཡི་རྒྱུད་ཀྱི་ཐེག་ཆེན་སེམས་བསྐྱེད་ཡོད་པ་ནི་གང་ཞིག། དེ་ལ་རང་ཡུལ་བདེན་གྲུབ་ཏུ་མི་སྣང་བའི་ཕྱིར། རྟགས་ཁས་བ།

ཐོབ་མ་ཐག་པ་མ་ལབ་ན་གར་ཟེར་ན། ཉན་ཐོས་དགྲ་བཅོམ་པ་ཡིན་ཕྱིན་ཆད་ལ་བསྐུལ་ཡོད་སྟོང་ཉིད་མངོན་སུམ་རྟོགས་པའི་གང་ཟག་ཡིན་པས་ཁྱབ་ཚུལ་མ་རེ་བ། ཉན་ཐོས་དགྲ་བཅོམ་པའི་གོ་འཕང་ཐོབ་མ་ཐག་པའི་གང་ཟག་གི་རྒྱུད་ལ་ལྷག་བཅས་མྱང་འདས་དང་ལྷག་མེད་མྱང་འདས་གཉིས་ཀ་ཡོད་པས་ཡོད་དཱ། གང་ཟག་དེའི་རྒྱུད་ལ་ལྷག་བཅས་མྱང་འདས་ཡོད་པའི་ཕྱིར། ཡོད་དཱ་དེའི་རྒྱུད་ལ་བདེན་སྣང་ཅན་གྱི་མྱང་འདས་ཡོད་པའི་ཕྱིར། བདེན་སྣང་དང་བཅས་པའི། རེ་བ། བདེན་སྣང་བཅས་པའི། དེ་ལ།

རང་རྒྱུད་ཀྱི་ཐེག་ཆེན་སེམས་བསྐྱེད་མེད་ཀྱང། ཐེག་ཆེན་སེམས་བསྐྱེད་ཀྱི་བསོད་ནམས་ཀྱི་མཐའ་དེ་རང་ལུགས་ཁས་ལེན་བྱེད། སྤྱིར་བདག་ལ་བར་ཆད་མེད་ལ་མི་འགྱུར་ལ། རང་རྒྱུད་ཀྱི་ཐེག་ཆེན་སེམས་བསྐྱེད་མེད་ཀྱང་ཐེག་ཆེན་སེམས་བསྐྱེད་ཀྱི་བསོད་ནམས་ཀྱི་ཤུགས་ཡོད་པ་ཡིན་ཏེ། འོ་དེའི་འཇུག་སྡོམ་དེ་འཇུག་སྡོམ་ཐོབ་ལ་མ་ཉམས་པའི་གང་ཟག་ཡིན་པ་ནི་གང་ཞིག་སྤྱོད་འཇུག་ལས་གང་ནས་བཟུང་སྟེ་སེམས་ཅན་ཁམས་མཐའ་ཡས་རབ་ཏུ་བསྒྲལ་བའི་ཕྱིར་མི་ལྡོག་པའི་སེམས་ཀྱིས་སུ་སེམས་དེ་ཡང་དག་བླངས་གྱུར་པ་དེ་ནས་བཟུང་སྟེ་གཉིད་ལོག་གམ་བག་མེད་གྱུར་ཀྱང་བསོད་ནམས་ཤུགས་རྒྱུན་མི་ཆད་པའི་ནང་གི་ནམ་མཁའ་མཛོད་ཀྱི་རྒྱུན་མི་ཆད་པ་དུ་མ་ཞིག་ནམ་མཁའ་མཉམ་པར་རབ་ཏུ་འབྱུང། ད་འདི་གང་ཞིག་ད་ག་རེད་པ།

སངས་རྒྱས་ལ་འགོད་པར་བྱ་བའི་ཆེད་དུ་རྫོགས་བྱང་ཐོབ་འདོད་ཀྱི་བློ་ཡིན་ཙང་དེའི་བསོད་ནམས་ཀྱི་ཤུགས་ཁོ་ཡང། ནམ་མཁའི་མཐའ་རུ་མཐའ་དང་མཉམ་པའི་སེམས་ཅན་སྒང་ག་ལོག་ལ་དམིགས་པའི་ངོ་བོ་ཐེག་ཆེན་སེམས་བསྐྱེད་ཀྱི་ཤུགས་ཀྱིས་རེད་དེ་འདྲ་ནམ་མཁའ་མཉམ་པར་རབ་ཏུ་འབྱུང་ཞེས་གསུངས་པའི་ཕྱིར། དེ་ལྟར་ཡིན་ཀྱང་མདོ་དེ་རྣམས་དང་འགལ་བའི་སྐྱོན་མེད་དེ་དག་ཡ་གྱལ་རང་ལུགས་ལ། འོ་བྱམས་པའི་རྣམ་ཐར་གྱི་མདོ་དང་པོའི་སྐབས་ཀྱི་བྱང་ཆུབ་ཀྱི་སེམས་བསྐྱེད་ནས་རིང་པོར་མ་ལོན་པ་ཞེས་པ་གཅིག་བྱས།

བྱང་ཆུབ་སེམས་བསྐྱེད་ནས་རིང་པོ་མ་ལོན་པ་ཞེས་པའི་དོན་དང་རིང་པོ་མ་ལོན་པའི་གནས་སྐབས་ཀྱི། ཨ་ནི། ག་རུ་མགོ་སེམས་ཁོ་དོན་དམ་སེམས་བསྐྱེད་ལ་བྱེད་དོ། ཕྱི་མའི་སྐབས་སུ་བྱང་ཆུབ་ཏུ་སེམས་དང་པོ་བསྐྱེད་པ། དང་པོ་བསྐྱེད་པ་ཞེས་པ་དེ་དོན་དམ་སེམས་བསྐྱེད་ལ་བྱེད་དགོས་སོ། ས་བཅུ་པ་ལས་སྐྱེས་པ་ཙམ། ཞེས་པའི་སྐབས་ཀྱི་སེམས་བསྐྱེད་གཉིས་པོ་དེ་དེ་དོན་དམ་སེམས་བསྐྱེད་ལ་བྱེད་པ་དང། མདོ་དང་པོའི་སྐབས་སུ།